ཞེ་དྲག་སྟོབས་ཆེན་ཡོད་དགོས་པ་གཏན་ནས་མི་འདུག་ཅེས་པ་རེད། དེ་ག་རེ་རེད་ད། དེ་འདྲ་ཞིག་ཡིན་པ་འདྲ་སྡོམ་པ་རྩ་ནས་མེད་མཁན་དེ་ད་དེ་ཡིན་ག་དེ་ལ་སྲོག་གཅོད་ཅིག་སྤོང་སོང་ན་སྲོག་གཅོད་སྤོང་སྤོང་སོང་ན་ཁོ་རང་ལ་སྲོག་གཅོད་སྤོང་བའི་དགེ་བ་གཅིག་དེ་ད་ད་དེའི་ག་དུས་ལ་གཅིག་བྱུང་བ་རེད་དེ་བས་ན་ད་སྡོམ་པ་དེ་ཉིན་དེ་ཚོ་ད་ང་ཚོས་སྡོམ་པ་ལ་ད་ད་ཡག་མ་རེད་མ་གཏོགས་ཞེས་སྡོམ་པ་ངོ་མ་གཅིག་དངོས་གནས་དྲང་གནས་ཡིན་ཚད་ལྡན་རེད་ཞེས་ཡོད་མཁན་ཞིག་ཡིན་ན་ད་དེ་ནས་བཟུང་སྟེ་བས་དེ་ག་དུས་ཡིན་ན་ཡང་ད་ཡིག་སྲོག་གཅོད་སྤོང།

ཕན་ཐོགས་ཆེ་དང། ག་རེ་ཟེར། དགེ་བ་སྟོབས་ཆེ་ཡོད་རེད་གསུངས་རེད། ད་དཔེར་ན་བླ་མ་ཞིག་ལ། ཞལ་ལག་རེ་ཕུལ། ན་བཟའ་རེ་ཕུལ་བྱས་ན་ཁོ་ཕན་ཡོན་དུ་ཞུགས་ཤོར་ཏེ། རེད་པ་ཞིང་གི་སྒོ་ནས་སྟོབས་ཆེ་བ་རེད་པ། ཕན་ཡོན་དུ་ཡོད་རེད་ཡིན་ན་ཡང་དེ་ལས་ཁོང་གིས་བཀའ་གནང་བྱས་ད་ཁོང་བཀའ་གནང་ཡང་འདུག་བཀའ་གནང་གི་ཡོད་མ་རེད་ཡག་གནང་གི་ཡོད་དུས་སོ་སོ་ལ་ཅིག་ཕན་ཐོགས་ཆེ་ཞིག་ལ་ཚུད་འདུག་གསུངས་གི་འདུག་ན།